མི་དབང་རིམ་བྱོན་མཛད་འཕྲིན་བསླུ་བ་མེད། བསླུ་མེད་དྲིན་ཅན་གསུམ་ལ་ཕྱག་འཚལ་ལོ། སྲིད་སྐྱོང་སྡེ་དཔོན་ཐབས་མཁས་བློ་གྲོས་བཟང། ཞི་དྲག་ལས་བྱེད་ལྷག་བསམ་སྙིང་སྟོབས་བཟང། འབངས་འཁོར་ཚོགས་རྣམས་འགྱུར་མེད་དམ་ཚིག་བཟང། བཟང་པོ་གསུམ་ལ་ཡིད་ཆེས་མེ་ཏོག་འཐོར་ཟེར་བའི་གི། ལེགས་བཤད་གསེར་གྱི་མེ་ཏོག་སྔོན་དུ་བཏང་སྟེ་གི་སྦེ། ད་རིས། རང་ལུགས་གནམ་ལོ་ཆུ་མོ་ཡོས་ལོ། རང་ཟླ་དགུ་པའི་ཚེས་དྲུག། སྤྱི་ལོ་ཉིས་སྟོང་ཁལ་གཅིག་གསུམ། སྤྱི་ཟླ་བཅུ་པའི་སྤྱི་ཚེས་ཁལ་གཅིག། རེས་གཟའ་སྤེན་པ། ཏེ་ག་ནི་བ་གཟའ་སྐར་ཕུན་སུམ་ཚོགས་པའི་གི་ཉིནམ་དང་འབྲེལ། ཏེ་ད་རིས། ཏེ་གནས་ཕུན་སུམ་ཚོགས་པའི་མངོན་པར་དབུ་འཕང་མཐོ་བའི་ཚོགས་ཁང་ཆེན་མོ་ནང་ལས། འབྲུག་གི་སྤྱི་ཚོགས་གསུམ་པའི་རྒྱལ་ཡོངས་ཚོགས་འདུ་ཡི་ཚོགས་ཐེངས་བཅུ་པའི་མཇུག་བསྡུའི་མཛད་སྒོ་གི་རྟེན་འབྲེལ་གྱི། ཏེ་དངོས་མཐོང་གི་ལས་རིམ་ཕི་ནི་འགོ་བཙུགས་དང་འབྲེལ། དངོས་མཐོང་གི་ལས་རིམ་གཟིགས་བཞུགས་མི། འབྲུག་མི་ཆེ་འབྲིང་ཆུང་གསུམ།

སྒོས་སུ་མི་དབང་མངའ་བདག་རིན་པོ་ཆེ་མཆོག་དང་སྐུ་འཁོར་ལྷན་རྒྱས་ཡོངས་ཀྱི། དེ་སྐུ་ཚེ་དབང་ཐང་དང་འབྲུག་མི་ཡོངས་ཀྱི་བསོད་ནམས་ལས་བརྟེན་ཏེ་གི་སྦེ་དེ་རྐྱེན་དང་བར་ཆད་ག་ནི་ཡང་མེད་པ་ལས་གཞིན་པའི་ར་དེ་བཀྲུས་གནང་སྟེ་གི་སྦེ་ཡོད་ཟེར་ཞུ་ནི་ཨིན་ལགས། དེ་ད་རིས་གི་འབྲུག་གི་སྤྱི་ཚོགས་གསུམ་པའི་རྒྱལ་ཡོངས་ཚོགས་འདུ་གི་ཚོགས་ཐེངས་བཅུ་པའི་གི་དེ་ཚོགས་བཞུགས་ནང་ལུ་གཙོ་བོ་ར་དེ་ཁྲིམས་བཟོ་གི་གནད་དོན་ནར་འགྱངས་ལུས་ཡོད་མི་ཚུ་གུ་ལུ་དེ་གསུང་གྲོས་གནང་སྟེ་གི་སྦེ་དེ་ཆ་འཇོག་མཛད་ནི་གི་དེ་ལས་རིམ་འདུག་ཟེར་ཞུ་ནི་ཨིན་ལགས།

ཏེ་གཞུང་སྐྱོང་འབྲུག་མཉམ་རུབ་ཚོགས་པ་གིས་རྒྱལ་ཁབ་ཀྱི་རང་བཙན་དང་བདེ་སྲུང་གི་དོན་ལུ། མི་སེར་གྱི་ཞི་བདེ་དང་དགའ་སྐྱིད་ཀྱི་དོན་ལུ་གལ་གནད་ཆེ་བའི་གི་ཁྲིམས་ག་ཅི་ར་བརྩམས་གནང་སྟེ་ཡོད་ག་ང་བཅས་ར་རྒྱལ་ཁབ་དང་མི་སེར་གྱི་མཐའ་དོན་ལུ་གཟིགས་ཏེ་གི་སྦེ་སྲིད་བྱུས་གསརཔ་ག་ཅི་བརྩམས་གནང་སྟེ་ཡོད་ག་དེ་གཞན་ཡང་དཔྱད་ཡིག་དང་ཁྲིམས་ཡིག་མ་འདྲཝ་ཚུ་གུ་ལུ་གསུང་གྲོས་དེ་ཚུ་ག་ཅི་ར་གནང་སྟེ་ཡོད་ག་གསུང་གྲོས་གནང་ཚར་བའི་གི་ཤུལ་ལུ་གྲུབ་འབྲས་ག་ཅི་བཟུམ་སྦེ་ཐོན་ཏེ་ཡོད་ག་ཨ་ནི་གྲུབ་འབྲས་ལས་བརྟེན་ཏེ་གི་སྦེ་རྒྱལ་ཁབ་དང་མི་སེར་ལུ་ཁེ་ཕན་ག་དེ་སྦེ་ར་བྱུང་སྟེ་ཡོད་ག

དེ་ད་ང་བཅས་ར་དེ་བཀའ་དྲིན་ཅན་གྱི་མི་དབང་མངའ་བདག་རིན་པོ་ཆེ་མཆོག་གིས་དེ་དེ་ལྟ་བུ་སྣ་བུག་བྱོན་འདུག་དེ་འགོ་བཙུགས་ཀྱི་མཛད་སྒོ་གི་རྟེན་འབྲེལ་གྱི་ལས་རིམ་དང་མཇུག་བསྡུ་གི་མཛད་སྒོ་གི་རྟེན་འབྲེལ་གྱི་ལས་རིམ་ནང་ལུ་དེ་ང་བཅས་ར་དེ་དམིགས་བསལ་ཆབ་འབངས་ལུ་ཐུགས་ཀྱི་བརྩེ་བས་གཟིགས་ཏེ་གི་སྦེ་དེ་དེ་ལྟ་བུ་བྱོན་འདུག་དེ་བྱོན་གནང་བཞིན་དུ་ཡོད་ཡོད་ཟེར་ཞུ་ནི་ཨིན་ལགས་དེ་ད་རིས་བེ་དེ་གི་ར་འབད་རུང་དེ་ང་བཅས་ར་དེ་འབྲུག་གི་སྤྱི་ཚོགས་གསུམ་པའི་རྒྱལ་ཡོངས་ཚོགས་འདུ་གི་ཚོགས་ཐེངས་བཅུ་པ་གི་མཇུག་བསྡུ་གི་མཛད་སྒོ་གི་རྟེན་འབྲེལ་དེ་དབུ་བཞུགས་མཛད་གནང་ནི་གི་དོན་ལུ་དེ་ང་བཅས་ར་གི་དེ་ད།

སྤྱི་ཚོགས་གསུམ་པའི་གི་རྒྱལ་ཡོངས་ཚོགས་འདུ་གི་ཚོགས་ཐེངས་བཅུ་པ་མཇུག་བསྡུ་གི་མཛད་སྒོ་གི་རྟེན་འབྲེལ་གྱི་ལས་རིམ་གྱི་ནང་ལུ་དེ་ད་བྱོན་གནང་སྟེ་གི་སྦེ་ཡོད་ཟེར་ཞུ་ནི་དེ་གི་མ་ཚད་པ་དེ་ང་བཅས་ར་གི་དེ་ལྷན་ཁག་ལས་དེ་དྲུང་ཆེན་གི་གཙོས་པའི་གི་དེ་དེ་བཟུམ་སྦེ་ར་དེ་ད་ལས་བྱེད་མང་ཤོས་ཅིག་ནཱ་བྱོན་གནང་སྟེ་གི་སྦེ་ཡོད་ཟེར་ཞུ་ནི་ལགས་དེ་དུས་ད་ལྟ་དབུ་འཕང་མཐོ་བའི་ཚོགས་ཁང་ཆེན་མོ་ནང་ལུ་དེ་ད་ང་བཅས་ར་མི་དབང་མངའ་བདག་རིན་པོ་ཆེ་དེ་ལྟར་དེ་ཕེབས་བསུ་ཞུ་ནི་གི་དོན་ལུ་ད་ལྟོ་དེ་ངང་སྒུག་བཞུགས་པའི་སྒང་ར་ཡོད་ཟེར་ཞུ་ནི་ལགས།

མི་བ་ང་དེ་རི་མོ་ཆུ་ལུ་ཀ་རི་ག་སོ་ཆི་ཤུ་ནི་གི་གོ་སྐབས་ཅི་ཁོང་ཡེ་ཐོ་བ་ཅིན་སེ་གི་རེ་བ་ཀི་དི་ཡོད་རུ་ར་ད་རི་གི་ཉིམ་དི་ན་ལུ་དེ་གོ་སྐབས་ཅི་ང་ར་གི་ཤུ་དི་གི་བེ་ང་རི་གི་ཧིན་ཁ་ཡོད་བི་ལུ་ཅུ་དུམ་ཏྲ་ཅི་ཤུ་ནི་གི་གོ་སྐབས་ཐོ་མི་དི་ལུ་དེ་ང་ར་ན་མི་ཡིན་སེ་མི་ཀེ་བ་བཟང་ནོང་སེ་ནོང་མེད་ཤུ་ནི་བི་ཡིན་ལ་ང་ར་སེམས་གི་དུམ་ཏྲ་ཅི་ཀུ་དི་གི་བེ་ཇེ་ཏོག་ད་ལུ་མི་བ་ང་དི་རི་མོ་ཆེ་ཁྲི་ཐོ་ལུ་བྷེ་བི་ཉི་མ་ལེ་རྒྱལ་ཁབ་ན་ལུ་ཆ་ལ་ག་ཅི་རྫི་དི་བི་རུ། གསུང་བཤད་ག་ཅིའི་གསུང་འདི་ཡོད་རུ་ར། ཚིག་གི་འགྱུར་བ་ལྡུམ་བཀྲ་རེའོ་མ་གཏོགས་དོན་གྱི་འགྱུར་བ་ལུ་མ་པ་ལས་མེད་པ་རྒྱལ་ཁབ་འདི་ཕྲལ་དང་འཇུག་གི་དོན་ལུ་ཐུ་ཞེ་འདི་དེའི་བཞེས་ས་ཡོད་པའི་ཁ་ལས། ང་ཅི་ར་སྦྲུལ་པའི་མི་ཚེ་ཅི་བེ་བ་ཅིན་ནོ་ས་བཏང་ཐང་ག་དེ་བེ་གོ་བེ་ན། ལ་བེ་ཐང་ག་དེ་བེ་གོ་བེ་ན། དུས་རབས་ཉི་ཤུ་རྩ་གཅིག་པ་ན་ལུ་སྦྲུལ་རྒྱལ་ཁབ་འདི་ག་ཅི་བཟུམ་ཅི་ལུ་གནས་གོ་ག་གི་གསུང་བཤད་རྣམས་ན་ས་བཞུགས་ཡོད་ནི་དེ་གི་དེ་ང་ར་སེམས་ལུ་ཕྲ་ལམ་ལ་བེ་དེ་བེ་རྗེ་བོ་མེད་བཞུགས་ནི་བེ་ཡིན་ལ། ཁྲི་ཏི་ལོ་ཕེ་བྷི་ཉི་མ་ལས། མོས་མངའ་བདག་རིན་པོ་ཆེ་གི་རྒྱལ་ཁབ་ན་ཡོད་པའི་གི་ས་ཀ་ར་ཞབས་ཀི་ཀུ། མི་སེ་ཀ་ར་ད་ཅེ་ཀ་རྒྱལ་ཁྲི་ན། ཐ་ན་ལུ་ང་ཅ་ར་གི་མི་སེ་ན་ལ་ཕ་ལུ་མི་དི་ན་ལ་ཕ་ལུ། གོ་བ་དུམ་ཏྲ་རེ་འཛུལ་ཏི་ཡོད་མི་དི་སོའི་ཅོ་ཁ་ཅབ་ན་དི་གི་བེ་པེ་བེ་ཤོ་བ་ཅིན། དུ་ཏང་མི་གི་ལུ་ཇུ་རེ་ན་ཇུ་རེ་ཡོད་ནི་དི་གི་བེ། དུ་ཁེམ་དི་སུ་གི་ཆི་ན་ཅུན། སུའི་རྗེ་དང་སུའི་ཆུ་དུས་སུ་མཛེས་སྡིག་གི་བའི་མི་སེར་ལུས་བློ་སྟོབས་འབྱུང་འགྱུར་གཉིས་ཀྱི་ཆ་ལ་སྣ་ལྔའི་མཛེས་སྡིག་གི་བའི་སྔ་ཕྱི་རྒྱལ་ཁབ་ནགས་ཀླུང་རྣམ་གཡེང་སེམས་མི་དགའ་བ་དག་སྐྱེས་པ་བྱུང་སྟེ་ཡོད་ཡོད་ཟེར་ཞོར་ནས་བིན་ལ། དེ་ལས་བསྟུན་འདིར་ང་ཅི་ར་མེའོ་ང་དང་རེ་མི་ཆེ་ལུ་མི་སེར་གྱི་རྒྱལ་སྲས People's King ཟེར་བའི་གི་མཚན་གནས་སུས་དེ་ཡོད་མི་དེ་ང་ཅི་ར་མི་སེར་ག་ར་གི་སེམས་ཁ་ཧིན་སང་ས་བའི་དྲན་དེ་ཡོད་ཡོད་ཟེར་ཞོར་ནས་བིན་ལ། དེ་ལས། རང་གི་བཅུག་ཐབས་ག་ནས་རྨིས་བསྡད་ཐབས་ག་ནས་རྨིས་བིད་ཀྱི་གནད་དོན་ཅི་ལོ། དེ་འཛམ་གླིང་ན་ར་ནིའམ་དེ་ཐུན་འདུས་པའི་སྐབས་ལོ་ཨེ། མི་ཝང་ང་ད་རིན་པོ་ཆེ་གིས་ང་ཅི་ཆག་ཆབ་ག་ར་གིས་སྲུང་སྐྱོབ་པའི། ཧིན་དང་མི་ཀི་ལེ་ར་རྫས་ནའམ་དེ་ལོ་ང་ཅི་མི་སེ་ག་ར་གིས་སེམས་ག་ཁྲ་ལམ་ལ་བའི་ཡུལ་ཡོད་སེ་ཞུ་ནུས་བིན་ལ། དེ་ན་དེ་གཉིས་ལས། སྤྱིར་བཏང་མི་སེ་གི་འདུམ་གྲ་རེ་མ་ཤེས་དེ་བེ་རོ། ང་ར་མི་ཝང་ང་ད་རིན་པོ་ཆེ་གིས་སྐུ་གི་དྲི་མ་བཟུམ་པའི། ཆག་ཞུ་ཇོ། སྲུང་ཤེས་དེ་སུ་ངན་ཆག་ལ་དེ་སུ་རྫས་བིད་ཀྱི་རྫས་ཐང་དེ་སུ་བཏགས་བེ་བེའུ་དང། ང་རའི་ང་ར་གི་ང་ར་ངོ་མ་ཤིབ་ཟུམ་གཅིག་གི་གནས་སྟངས་འདུག་ཤ་ནུ་འོང་སའི་ང་ར་གི་ཚོར་བ་ཅི་དེ་བས་འོང་ཡིན་ཟེར་ཞོར་ནུས་པ་ཡིན་ལ། ནད་ཡམས་འདི་འོང་མི་སྐབས་ལུགས། ཕྱིའི་རྒྱལ་ཁབ་ཀྱི་ཁྱད་ཆོས་ཀྱི་ལྡུམ་ཕྲ་རེ་བརྩམས་བཞག་མེད་ཀྱི་ལོ་རྒྱུས་དུས་སུ་བལྟ། ང་ཕྱིར་རྒྱལ་ཁབ་ནག་གི་ཁྱད་ཆོས་དུས་སུ་རྐུབ་སྟེགས་ཀྱི་བས་ཀོ་བིད་ཀྱི་སྒྲིག་གཞི་ལྡུམ་ཕྲ་རེ་བཟོ་བཞག་བཞག་ཡོད་རུ་ར། སྙེ་མ་བེ་བོད་ཀྱི་ལངས་ཕྱོགས་མི་ཡི་བས་བེ་ནི་རིག་གི་ག་དེ་བས་འབྱུང་ག་ཟེར་གི། དོགས་པ་རྣམ་གཡེང་སེ་མི་ཟ་འདོད་པའི་སྐབས་ལུགས། ཉིས་སྟོང་ཁའི་དཔྱིད་ཀྱི་ཨིན་ཟླ་གསུམ་པའི་དབྱིན་ཚེ་ལྔ་གི་ཚེ།

ནད་གཞི་ཡོད་མེད་ཀྱི་མི་དེ་ལྟ་བྱེད་མེད་ཀྱི་སྒྲུབ་པའི་མི་ཚེ་ལྗགས་ལག་མ་ལ་གྱིས། དེ་ལྟར་ས་གོ། གཞན་ཁ་འཇོག་མ་ཆོག་བཟོ། ཐིམ་ཕུ་སྤུ་ནག་ཁ་དང་སྤོ་རོ་ལུ་འགྲོ་དྲིལ་བཀག་གདམ་གྱི་ལས་རིམ་འདི་སུ་དགུ་བཙུགས་པའི་བའི་ཉི་མ་ལས། ང་ཅི་ར་ཆག་ཆབ་དང་མི་སེར་ག་རུ་བློ་བདེ་ཅི་བོང་མེ་ར་བྱོན་ཡིན་ཚེ་ཞུ་ནི་བིང་ལ། དེ་ལས་དགུ་བཙུགས་པའི་སྒང་ལས། བཞག་བཞག་བས་མེད་པ་ས་གོ་ཐམ་ཐེ་ག་ལ་བ་བྱོན། རྒྱལ་ཁབ་ཀྱི་གནས་དང། མི་སེར་གྱི་འཚོ་བའི་གནས་དང། རང་སོ། སྟབས་མ་བདེཝ་ཐོན་ནི་མེ་ཡན་སེ་བེ་ནི་འདི་གིས་མི་དབང་མངའ་བདག་རིན་པོ་ཆེ་ཀྱིས་སྐྱིད་སྡུག་གི་ལས་རིམ་ཐམས་ཐད་ཀ་ལས་བཙུགས་གནང་སྟེ་གི་སྦེ་ད་རེས་བེའུ་ད་ལུ། ཏེ་རྒྱལ་ཁབ་འཛམ་གླིང་ནང་ལུ། འབྲུག་རྒྱལ་ཁབ་འདི་མིང་གཏམ་ཐོན་སུ་བི་ཀི། གདོང་ལེན་ཅིག་སྦེ་མཛད་གནང་ནི་འདི་གིས་ང་བཅས་ར་མི་སེར་ག་ར་གི། ཏེ་རེ་བ་རེ་ཆ་ལས་ལྷག་པའི་ཏེ་གྲུབ་འབྲས་ཐོན་ཡོདཔ་ནི་འདི་གིས་ག་ར་གིས་ག་ར་དགའ་ཚོར་བསྐྱེད་དེ་ཡོད་རུང་ར། ང་རང་གི་ཚོ་ནང་བེ་བ་ཅིན། ཀོ་བིད་གི་གདོང་ལེན་འབད་བའི་སྐབས་ཀྱི་གྲུབ་འབྲས་ངོམ་པ་ངོམ་པ་འདི་ང་བཅས་ར་འབྲུག་མི་འདི་ཚུ་གི་སེམས་ལུ་ཐེ་ཚོམ་ག་ནི་མེད་པ།

ཞེས་བསྒྱུར་གྱི་སྒྲུབ་སྡེ་དེ་སུ་དུམ་བྲག་རི་བོང་ནི་དགུ་བཅུ་པའི་ངང་ལས་ང་ཕྱིར་གྱི་མི་ཚེ་ལུགས་མི་ཚེ་སྤྱི་ཟླ་ལུགས་རེ་བ་ལས་ལྷག་པའི་གི་སྒྲུབ་སྡེ་ཐོན་ནི་དགུ་བཅུ་ཟླ་ཡི་ཚེ་ཞུ་ནི་བིང་ལ་ཨ་ནི་བུ་ལས་བཏུས་ཟླ་ནི་ལས་འཕགས་འཇུག་ཟླ་ང་ཕྱིར་མི་ཟད་ག་ར་གི་རེ་བ་རེ་ཆུ་ལས་ལྷག་པའི་ནི་ལས་འཕགས་མི་ཡོང་ང་དེ་རི་མོ་བྱེད་ཀྱི་གསུང་ནང་མི་གི་ནིའུ་ནོར་མལ་དེ་ཨིན་ཀེ་ན་ཞུ་བ་བྱིན Transformed Bhutan འདི་གི་ན་ལ་བ་བརྗོད་ཡི་ང་ལས་ང་ཕྱིར་མི་ཟད་ག་ར་གི་དེ་རེ་བ་ག་ཚུ་ནི་མེ་ཨེ་ཟད་དེ་བས་ཞུ་ནི་ཡི་ཚེ་ཞུ་ནི་བིང་ལ་ད་ནི་བི་ནི་འདི་གི།

སྤྱི་ཚོགས་གསུམ་པའི་གི་ཚོགས་ཐེངས་བཅུ་པ་མཇུག་བསྡུ་བའི་གི་བཀྲ་ཤིས་མཛད་པའི་གི་རྟེན་འབྲེལ་འདི་ནང་ལུ་ཐུགས་བརྩེ་བའི་གི་སྒོ་ལས་དབུ་བཞུགས་མཛད་གནང་བར། འབྱོན་མི་གི་སྐལ་བཟང་ཉིནམ་འདི་ཁར་ལུ། ང་གིས་འབྲུག་གི་རྒྱལ་ཡོངས་ཚོགས་སྡེ་དང་ཚོགས་འདུའི་གི་འཐུས་མི་ཡོངས་ཀྱིས་གཙོས་པའི་གི་སྤྱིར་བཏང་དད་དམ་གཙང་མའི་གི་འབྲུག་མི་ཡོངས་ཀྱི་དྲིན་ཚབ་སྦེ་མི་དབང་མངའ་བདག་རིན་པོ་ཆེ་མཆོག་ལུ་ཧིང་དྭངས་མའི་དཀྱིལ་ལས་ར་བཀའ་དྲིན་ཆེ་ཟེར་ཞུ་ནི་གཞན་ཡང་ད་རིས། མི་དབང་རྒྱལ་བཙུན་དང་མི་དབང་སྐུ་འཁོར། དེ་བཟུམ་སྦེ་ཕྱི་འབྲེལ་རྒྱལ་སྤྱི་གི་སྐུ་ཚབ་ཡོངས་དང་གཞུང་གི་དཔོན་ཁག། གཞན་སྐུ་མགྲོན་ཡོངས་དང་ལྷག་པར་དུ། རྒྱང་བསྒྲགས་དང་རྒྱང་བསྒྲགས་གཞན་མི་བརྡ་བརྒྱུད་ཀྱི་ཐོག་ལས་གཟིགས་གནང་མི་དང་སྙན་གསན་བཞུགས་མི་ཡོངས་ལུ་གཟིགས་པ་བདེ་ལེགས་ཟེར་ཞུ་ནི། ང་བཅས་སྤྱི་ཚོགས་བཞི་པའི་གི་རྒྱལ་ཡོངས་ཚོགས་སྡེ་གི་འཐུས་མི་ཚུ་གིས་མདང་ཞག་ཚོགས་ཐེངས་དགུ་པའི་གི་སྤྱི་ཚོགས་ཀྱི་སྒོ་འབྱེད་རྟེན་འབྲེལ་ལས་འགོ་བཙུགས་ཏེ་གི་སྦེ་ད་རིས་ཚོགས་ཐེངས་བཅུ་པའི་གི་སྤྱི་ཚོགས་མཇུག་བསྡུ་བའི་རྟེན་འབྲེལ་ནང་ལུ་ང་བཅས་རའི་སྤྱི་གཙུག་གི་ཉི་ཟླ། དཔེའི་མི་དབང་མངའ་བདག་རིན་པོ་ཆེ་མཆོག་དང་གཅིག་ཁར་ལུ། ཞལ་མཇལ་ནིའི་གོ་སྐབས་བཟང་ཐོབ་མི་འདི་ང་བཅས་འཐུས་མི་ག་ར་ལུ། ཁ་རྗེ་དང་སྐལ་བ་སྦོམ་སྦེ་ར་བཟང་ཡི་ཟེར་ཞུ་ནི་ཨིན། ད་རིས། སྐུ། སྐུ་གཟི་བརྗིད་འཚུབ་མ་མེད་པ། རིན་ཆེན་མདོག་ལྔས་སྤྲས་པའི་གི། ལྷ་ཡི། ཁང་བཟང་གི་གསེར་ཁྲི་སྟེང་ལུ། ཞལ་མཛེས་པའི་འཛུམ་མདངས་ཡལ་བ་མེད་པའི་མི་དབང་མངའ་བདག་རིན་པོ་ཆེ་མཆོག་སྐུ་དངོས་ཀྱི་སྐུ་མདུན་ལུ་སྦེ་བཀའ་དྲིན་རྗེས་སུ་དྲན་ནི་གི་གསེར་དང་འདྲ་བའི་གི་གོ་སྐབས་བཟང་ཐོབ་མི་འདི་རང་གི་མི་ཚེ་ནང་ལུ་དུས་ནམ་ཡང་བརྗེད་པར་ཕངས་པའི་གི་གོ་སྐབས་བཟང་ཅིག་སྦེ་བརྩི་མཐོང་བསྐྱེད་དོ་ཟེར་ཞུ་ནི་ཨིན། ང་བཅས་ར། འབྲུག་མི་ཡོངས་ཀྱི་དྲིན་ཆེན་གྱི་ཕམ། སྤྱི་གཙུག་གི་ནོར། མི་དབང་མངའ་བདག་རིན་པོ་ཆེ་མཆོག། རྒྱལ་བའི་ཕོ་བྲང་དང་རྒྱལ་བཙུན་སྲས། སྲསམ་རྒྱབ་ལུ་བཞག་སྟེ་གི་སྦེ་དུས། རྒྱུན་དུ་རྒྱལ་ཁབ་དང་མི་སེར་གྱི། འཕྲལ་གྱི་བདེ་ཐབས་དང་ཕུགས་ཀྱི་བཙན་ཐབས་ཁོ་ན་ལུ་དམིགས་ཏེ་གི་སྦེ། ཉིནམ་གཅིག་ཡང་ཕོ་བྲང་ནང་ལུ་མ་བཞུགས་པར། ཕྱི་རྒྱལ་དང་རྒྱལ་ཁབ་ནང་འཁོད་ཚུ་ནང་ལུ་ཆིབས་བསྐྱོད་གནང་སྟེ་གི་སྦེ། མི་སེར་རེ་རེ་བཞིན་དུ་གི་སྐྱིད་སྡུག་དང་དཀའ་ངལ་ཚུ། ཕྱི་མཛེས་པའི་སྤྱན་གྱིས་གཟིགས། ནང་བྱམས་པའི་ཐུགས་ཀྱིས་སྐྱོང་སྟེ་གིས་འབད། མ་འོངས་འབྲུག་གི་རྒྱལ་ཁབ་འདི། གོ་འཕང་མདུན་དུ་སྤོ་སྟེ་གིས་འབད། འཕྲལ་ར་འགོ་བཙུགས་ནི་ཨིན་པའི་གི། དཔལ་འབྱོར་གོང་འཕེལ་དང་གཞི་བཙུགས་ཀྱི་ཕྱག་ལཱ་ཚུ། གྲ་སྒྲིག་མཛད་གནང་ཡོད་མི་དང། རྒྱལ་ཁབ་འདི་ནང་ལུ་ཆར་ཆུ་དུས་སུ་བབ། ལོ་ཕྱུགས་རྟག་ཏུ་ལེགས་ཏེ་གིས་འབད། བདེ་སྐྱིད་ཀྱི་ཉིམ་ཤར་ཡོད་མི་འདི། མི་དབང་མངའ་བདག་རིན་པོ་ཆེའི། ཐུགས་ཀྱི་བླ་ན་མེད་པའི། བསོད་བདེ་དབང་ཐང་ལས་བརྟེན་ཨིནམ་ལས། ད་རེས་གོ་སྐབས་བཟངམ་ཅིག་ཐོབ་ད་ལུ། མི་དབང་མངའ་བདག་རིན་པོ་ཆེ་མཆོག་ལུ་ཁ་ཙམ་ཚིག་ཙམ་མེད་པ། ང་ར་གི་གོ་སྐབས་བཟངམ་ཐོབ་ད་ལུ་ཁ་ཙམ་ཚིག་ཙམ་མེད་པ་འབྲུག་མི་ཡོངས་ཀྱི་དྲིན་ཚབ་འབད་ཧིང་དྭངས་མའི་དཀྱིལ་ལས་ར་བཀའ་དྲིན་དགའ་ཚོར་ཡོད་ཟེར་ཞུ་ནི། འདི་བཟུམ་འབད། མི་དབང་མངའ་བདག་རིན་པོ་ཆེའི་ཐུགས་བསྐྱེད་བཟང་པོའི་གི་མངའ་འོག་ལུ། རྒྱལ་ཁབ་ཀྱི་འཕྲལ་དང་ཕུགས་ཀྱི་བཙན་ཐབས་ལུ་དམིགས་ཏེ་གིས་འབད་འཛམ་གླིང་སྤྱི་ཚོགས་ཀྱི་དབུས་ཕྱོགས་ཨེ་ཧྥི་རི་ཀ་ལུ་ཞི་བའི་སྲུང་སྐྱོབ་ནང་ལུ་ཕྱག་ཞུ་བར་འགྱོ་མི

མི་དབང་མཆོག་གི་དབུ་ཁྲིད་བཟང་པོའི་གི་མངའ་འོག་ལུ་རྒྱལ་ཁབ་ནང་ཞབས་ཏོག་ལེགས་སྒྱུར་གྱི་བཀའ་སློབ་དང་ལམ་སྟོན་གནང་མི་འདི་ཕྱག་ལཱ་འདི་ཚུ་གནང་ནི་འགོ་བཙུགས་ཡོདཔ་ལས་འདི་ནང་ལུ་དེ་ད་ལས་ཕར་ང་བཅས་བཙག་འཐུ་ལས་གྲུབ་པའི་གི་སྤྱི་ཚོགས་བཞི་པའི་གི་རྒྱལ་ཡོངས་ཚོགས་སྡེ་གི་འཐུས་མི་ཚུ་གིས་ཡང་བཅའ་མར་གཏོགས་ཏེ་གིས་འབད་ཕྱག་ཞུ་ནིའི་གོ་སྐབས་བཟངམ་ཐོབ་ལས་འདི་ལུ་སྐལ་བ་བཟང་ཡི་ཟེར་ཞུ་ནི་དང་ལུས་ངག་ཡིད་གསུམ་གུས་པ་ཆེན་པོའི་སྒོ་ལས་ཕྱག་ཞུ་ནི་གི་ཁས་བླངས་ཡོད་ཟེར་ཞུ་ནི། ད་རེས། ལྷ་མི་སྲིད་སྡེའི་ཚོགས་ཁང་ཆེནམ་འདི་ནང་ལུ། སྤྱི་ཚོགས་གསུམ་པའི་གི་ཚོགས་ཐེངས་བཅུ་པ། མཇུག་བསྡུའི་རྟེན་འབྲེལ་འདི་ནང་ལུ། ང་བཅས་ར་རྒྱལ་ཡོངས་ཚོགས་སྡེ་གི་གནས་ཡུན་བཞི་པའི་གི་འཐུས་མི་ཁལ་གཅིག་ལྔ་ལུ། ཐེངས་གཉིས་པ་ཨིན་མི་གི་སྐལ་བཟང་ཉིམ་ལས་འགོ་བཟུང་སྟེ། ད་ལས་ཕར། ང་བཅས་ར་གནས་ཡུན་འདི་མཇུག་མ་བསྡུ་གི་རིང་ལུ། དང་པ་མི་དབང་མཆོག་གི་ཐུགས་མཁྱེན་རྒྱ་ཆེ་བའི་གི་དགོངས་བཞེད། གཉིས་པ་རྩ་ཁྲིམས་ཆེད་དམིགས་ཀྱི་དགོངས་དོན་འདུས་སུ་ཅི་འོ་སྐད་དེ་བརྒྱད་པས་བཅའ་ཁྲིམས་ཀྱི་རིའི་འདུས་སུ་སྲིད་བྱུས་དང་གནད་དོན་བཅའ་ཡིག་ཚུལ་དང་ཁྲིམས་མི་གཞན་འདུས་སུ་གྱི་བཅའ་ཞིབ་གནང་སྤེལ་གྱི་སྐབས་ལུ་འགན་འཁུར་འདུས་སུ་ག་ཅི་གཟུ་འཕོ་དེ་བེ་རུ་འགན་འཁུར་འབབ་སྤེལ་གྱི་སྐབས་ལུ་མི་སི་ཀི་རེ་འདོད་རྐང་གནས་དང་རྒྱལ་ཁབ་ཀྱི་མཐའ་དོན་ངན་སྲུང། ཐབས་འཚུབ་པས་ངའི་རྟིན་བཟོ་ཚུ་བེད་ཀྱི་ཐུ་ཤོ་ག་ནི་མེད་བེད་ཀྱི་ཕྱག་ཞུ་ནི་གི་ཁས་ལང་ཡི་ད་རི་མི་ཨོ་ང་ད་རིན་པོ་ཆེ་གི་སྐུ་དོན་ལུ་ཕུད་ནི་ཐོབ་དི་གི་བེད་ཀྱི་བ་ཟང་ཡི་སེར་ཤུ་ནི་ད་རྒྱུ་ར་ཆོས་དིང་རྒྱལ་ཁབ་གི་ཨུ་ལྷ་མི་ཨོ་ང་ད་རིན་པོ་ཆེ་ཆུ་སྐུ་ཚེ་ཉིན་ད་དང་མཉམ་མཛད་པ་འཕྲིན་ལས་དར་ཞིང་རྒྱས་དི་གི་བེད་ཞུ་ཅུ་སེ་བེད་ཀྱི་དད་དམ་གཙང་མའི་སྒོ་ལས་སྨོན་ལམ་ཕུལ་ནི་དང་མི་དབང་རྒྱལ་བཙུན་མི་དབང་རྒྱལ་སྲས་རྣམ་གཉིས་དང་མི་དབང་རྒྱལ་སྲསམ་ཡབ་རྗེ་དམ་པ་གིས་གཙོས་པའི་གི་མི་དབང་སྐུ་འཁོར་ལྷན་རྒྱས་རྣམས་དང། ཆོས་ཀྱི་དབུ་ཁྲིད་དམ་པ་སྐྱབས་རྗེ་མཆོག་གིས་གཙོས་པའི་གི་གྲྭ་ཚང་འཕགས་པའི་དགེ་འདུན་ཞི་དྲག་ཁག་དང་སྤྱིར་འབྲུག་མི་སེར་ཆེ་འབྲིང་ཆུང་གསུམ་ཡོངས་ཀྱི་དུས་རྒྱུན་དུ་དགའ་སྐྱིད་ཀྱི་དཔལ་ལུ་ལོངས་སྤྱོད་པར་ཤོག་ཟེར་ཧིང་དྭངས་མའི་དཀྱིལ་ལས་བཀྲ་ཤིས་པའི་སྨོན་ཚིག་དང་གཅིག་ཁ་ལུ་བཀའ་དྲིན་ཆེ་ཟེར་ཞུ་ནི་ཨིན་ལགས།

བརྩེ་བའི་ཐུགས་ནི་སྤྱན་རས་གཟིགས་དབང་དངོས། ནུས་པའི་དབང་ཕྱུག་གསང་བའི་བདག་པོ་དང། དབྱེར་མེད་ཆོས་ཀྱི་རྒྱལ་པོའི་ཞབས་ལ་འདུད། ཟེར་བའི་གི་མཆོད་པར་བརྗོད་པའི་ཆོས་ཚིག་གི་མེ་ཏོག་ཕུལ་ཏེ། འབྲུག་མི་ཡོངས་ཀྱི་སྐྱབས་དང་མགོན་དྲིན་ཅན་གྱི་ཕམ། དཔལ་མི་དབང་མངའ་བདག་རིན་པོ་ཆེ་མཆོག། རྒྱལ་ཁབ་ཕྱི་ནང་གཉིས་ཀྱི་ཕྱག་ལཱ་བསམ་གྱིས་མི་ཁྱབ་པ་ཡོད་རུང། ད་རེས་སྤྱི་ཚོགས་གསུམ་པའི་ཚོགས་ཐེངས་མཇུག་གི་རྟེན་འབྲེལ་ནང། ཞབས་ཀྱིས་བཅགས། བྱིན་གྱིས་བརླབས་གནང་མི་དེ་ལུ་སྒོ་གསུམ། རབ་ཏུ་གུས་པའི་སྒོ་ལས་ང་བཅས་སྤྱི་ཚོགས་ཀྱི་འཐུས་མི་ཡོངས་ཀྱི་ཁ་ཐུག་ལས། མགྲིན་དབྱངས་གཅིག་གི་ཐོག་ལས། བསམ་གྱིས་མི་ཁྱབ་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན་ལགས། དེ་བཟུམ་སྦེ་རྒྱལ་བཙུན་རིན་པོ་ཆེ་མཆོག་གིས་གཙོས་པའི་སྐུ་འཁོར་ལྷན་རྒྱས་དང་ཞི་དྲག་ཁག་གི་དཔོན་ཁག། དེ་ལས་རྒྱལ་སྤྱི་གི་སྐུ་དྲིན་ཚུལ་ཡང་སྐུ་དྲིན་ཚུལ་ཡང། འདིར་ཡིན་ན་རྗེམ་ལས། ང་ཅིག་གི་ཁ་ཏོ་ལས་བཀའ་དྲིན་དགའ་ཟུར་ཕིའུ་ཨིན་སི་ཞུ་ནི། འདི་ག་ཟླ་རིགས་རྒྱལ་བློན་འབངས་གསུམ། དཀྱིལ་འཁོར་གཅིག་ཏུ་བཟུང་བས་ཀྱི་དུས་ཚོད་ཁྱད་པར་ཅན་ཁྱད་པར་ཅན་འདི་ན། སྒྲུབ་རྟེན་འབྲེལ་ལུགས་ངག་སྙན་ཟེར་བསླབ་ཏུ་བཟུང་བས་ཟླ་རིགས་རྣམས་པ། ང་བཅས་སྒྲུབ་མི་ཡོངས། དགའ་ནི་བ་སེམས་དགའ་བའི་གི་གཞི་ཅིག། རྒྱལ་པོའི་སྲསམ་འཁྲུངསམ་ལས་བརྟེན་ཏེ་ཨིན། དེ་ལུ་དང་པ་རང། མར་ངོ་མཁའ་འགྲོ་འདུ་བའི་དུས་བཟང་ལུ། དབང་ཕྱུག་བརྒྱུད་འཛིན་མི་ཉམས་ཡུན་བརྟན་ཕྱིར། མཁའ་འགྲོའི་རྣམ་སྤྲུལ་རྒྱལ་པོའི་སྲས་མོ་མཆོག། སྨན་ལྗོངས་ཞིང་འདིར་འཁྲུངས་པ་རྟེན་འབྲེལ་བཟང། ཟེར་བའི་གི། རྟེན་འབྲེལ་གྱི་སྨོན་ཚིག་ཕུལཝ་ཨིན།

དྲིན་ལན་འཇལ་མི་ཚུགས་ཟེར་གསུངས་ནུག། ཨིན་རུང། ད་རེས། རྟེན་འབྲེལ་བཟང་པོའི་ཉིནམ་དང་བསྟུན། སྤྱིར་འབྲུག་མི་ཡོངས་དང་ལྷག་པར་དུ། སྤྱི་ཚོགས་དང་ལྡོག་ཕྱོགས་ཚོགས་པའི་ཧོངས་ལས། མི་དབང་མངའ་བདག་རིན་པོ་ཆེ་མཆོག་ལུ། ཧ་ཅང་གི་དྲིན་ཆེ་བའི་གི་མཛད་རྣམ་དག་པ་ཅིག་ལུ་གཞི་བཞག་སྟེ་བཀའ་དྲིན་དགའ་ཚོར་ཕུལ་བ་ཅིན། དང་པ་རང། ག་ཅི་ལས་ཡང་ལྷག་སྟེ་གི། མི་དབང་མངའ་བདག་རིན་པོ་ཆེ་མཆོག་གིས་ང་བཅས་འབྲུག་མི་ཡོངས། ནད་ཡམས་ཀོ་བིཌ་བཅུ་དགུ་ལས། སྐྱབས་དང་མགོན། མཛད་གནང་མི་དེ་ལུ། བསྐལ་པ་ལས་བསྐལ་པའི་བར་དུ་ཡང་དྲིན་ལན་འཇལ་མི་ཚུགས་ནི་ཨིནམ་ལས། ནམ་ཡང་བརྗེད་པར་ཕངས་པའི་གི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། གཉིས་པ། མི་དབང་མངའ་བདག་རིན་པོ་ཆེ་མཆོག་གིས། མ་འོངས་སྔོན་གཟིགས་ཀྱི་སྒོ་ལས། རྒྱལ་ཁབ་ཀྱི། འཕྲལ་གྱི་བདེ་ཐབས་དང། ཕུགས་ཀྱི་བཙན་ཐབས་ལུ་དགོངས་ཏེ། དུས་ནམ་ཡང་མཛད་མ་མྱོང་པའི་གི་རྒྱལ་ཁབ་ནང། རྒྱལ་རབས་ཅན་གྱི་གཞི་སྒྱུར་དང་ལེགས་སྒྱུར། དཔལ་འབྱོར་གོང་འཕེལ། ཁྲོམ་ཚོགས་གོང་འཕེལ། རྒྱལ་སྲུང་ལ་སོགས་པའི་གི་ཕྱག་ལཱ་མང་རབས་ཅིག་འགོ་བཙུགས་ཡོདཔ་ལས་འདི་ལུ། མི་དབང་མངའ་བདག་རིན་པོ་ཆེ་ལུ། བསམ་བརྗོད་ལས་འདས་པའི་གི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། གསུམ་པ། མི་དབང་མངའ་བདག་རིན་པོ་ཆེ་མཆོག་གིས་ཞི་གཡོགཔ་ཚུ་སེམས་ཤུགས་ཡར་སྐྱེད་བཏང་སྟེ། རྒྱལ་ཁབ་ཀྱི་ལེགས་སྒྱུར་གྱི་ཕྱག་ལཱ་ཚུ་གྲུབ་འབྲས་ཐོན་ནི་ལུ་དམིགས་ཏེ། དངུལ་ཕོགས་ཡར་སེང་གནང་ཡོདཔ་ལས་མི་དབང་མངའ་བདག་རིན་པོ་ཆེ་ལུ། ཧིང་དྭངས་མའི་དཀྱིལ་ལས་ར། བསམ་གྱིས་མི་ཁྱབ་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། བཞི་པ། མི་དབང་མངའ་བདག་རིན་པོ་ཆེ་མཆོག་གིས་དུས་དང་རྣམ་པ་ཀུན་ཏུ། མི་སེར་གྱི་དཀའ་ངལ་དང་གདོང་ལེན་སེལ་ནི་གི་དོན་ལུ་ས་དང་མི་རྩིས་སྨན་བཅོས་ལ་སོགས་པའི་སྐྱིད་སྡུག་རྣམ་པ་སྣ་ཚོགས་རྒྱ་ཆེཝ་སྦེ་གནང་བཞིན་ར་ཡོད་འདི་ལུ་མི་དབང་མངའ་བདག་རིན་པོ་ཆེ་ལུ་དུས་ནམ་ཡང་བརྗེད་པར་ཕངས་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། ལྔ་པ། མེ་འོང་ལྔ་སྡེ་རིན་པོ་ཆེ་མཆོག་གི་ཐབས་མཁས་ཐུགས་བསྐྱེད་ཀྱི་སྐོར་ལས་ལྔ་ཅི་རིགས། མཐུན་སྒྲིལ་དམ་ཟབ་ཅན་གྱི་རྒྱ་གར་གྱི་རྒྱལ་ཁབ་དང་ཕྱིའི་རྒྱལ་ཁབ་མང་རབ་དང་སྤྱི་ཁར་མཛའ་བཤེས་མཐུན་སྒྲིལ་སྔར་བས་ལྷབ་པས། གོང་འཕེལ་དང་དམ་ཟབ་བཟོ་རྣམས་དང་ནང་བཞིན་ཡུལ་འདི་ལུ། མེ་འོང་ལྔ་སྡེ་རིན་པོ་ཆེ་ལུ་ཧི་འདམ་མའི་ཀི་ལེ་ར་བཀའ་དྲིན་དགའ་བསུར་ཕུལ་ཡིན་ལ། མེ་འོང་ལྔ་སྡེ་རིན་པོ་ཆེ་མཆོག་གིས་འདི་བཟུམ་པས། རྒྱལ་ཁབ་དང་མི་སེར་ལུ། མ་འོངས། ཕུགས་ལས་ཕུགས་སུ། ཕན་ཐོགས་སྦོམ་འབྱུང་ཚུགས་པའི་གི། གློག་མེ་འཕྲུལ་ཁང་གསརཔ་དང། ཤིང་འབྲས་ས་ཡའི་ལས་རིམ། འབྲུག་ཨང་ཅན་གྱི་ལས་རིམ། ཚན་རིག་དང་བརྡ་དོན་འཕྲུལ་རིག་གི་གོང་འཕེལ། དགེ་རབ་རྙེད་ཡོན་གྱི་ལས་འགུལ་ལ་སོགས་པའི་གི་ལས་འགུལ་ལེ་ཤ་ཤུགས་བཏོན་ཏེ་གནང་བའི་བསྒང་ར་ཡོདཔ་མ་ཟད། ང་བཅས་རའི་དྲག་ཁག་གསུམ་གྱི་སྲུང་སྐྱོབ་དམག་མི་ཚུ་གི་དོན་ལུ་ཡང། འཛམ་གླིང་རྒྱལ་སྤྱི་གི་ཞི་བདེའི་སྲུང་སྐྱོབ་ལས་རིམ་ཚུ་འགོ་བཙུགས་ཏེ་ཡོདཔ་ལས་དེ་ལུ་མི་དབང་མངའ་བདག་རིན་པོ་ཆེ་ལུ་བསམ་གྱིས་མི་ཁྱབ་པའི་གི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། དེ་ལས་མི་དབང་འབྲུག་རྒྱལ་བཞི་པ་མཆོག་གིས་ཡང་རྒྱལ་ཁབ་དང་མི་སེར་ལུ་ལམ་སྟོན་དང་བཀའ་སློབ་ཚུ་དུས་རྒྱུན་དུ་གནང་དང་གནང་བཞིན་ཡོདཔ་ལས་ང་བཅས་ར་འབྲུག་མི་ཡོངས་བསོད་ནམས་དང་ཁ་རྗེ་དཔག་ཏུ་མེད་པ་བཟང་སྟེ་ཡོད། དེ་ལུ། མི་དབང་འབྲུག་རྒྱལ་བཞི་པ་མཆོག་ལུ་བསམ་གྱིས་མི་ཁྱབ་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། འདི་བཟུམ་སྦེ། མི་དབང་རྒྱལ་བཙུན་རིན་པོ་ཆེ་མཆོག་གིས། བྱམས་པའི་སྤྱན་གྱིས་གཟིགས། བརྩེ་བའི་ཐུགས་ཀྱིས་ཟིན་ཏེ། མི་སེར་འུ་སྡུག་ཉག་ཕྲ་ཚུ་ལུ་རྒྱབ་སྐྱོར་དང་སྐྱབས་མགོན་མཛད་དང་མཛད་བཞིན་ཡོད་པ་མ་ཟད། ལྷག་པར་དུ་ཡང། དབང་པོ་ལུ་ཐོ་ཕོག་མི་ཚུ་དང། སེམས་ཁམས་དང་སྨྱོ་རྫས་ལས་བརྟེན་པའི་དཀའ་ངལ་ཐོན་མི་དེ་ཚུ་ལུ། ཐབས་ཤེས་རྣམ་པ་སྣ་ཚོགས་ཀྱི་ཐོག་ལས། རྒྱབ་སྐྱོར་དང་སྐྱབས་འཛིན་མཛད་གནང་སྟེ་ར་ཡོད། འདི་ལུ། མི་དབང་རྒྱལ་བཙུན་རིན་པོ་ཆེ་མཆོག་ལུ་ཧིང་དྭངས་མའི་དཀྱིལ་ལས་ར། བཀའ་དྲིན་དགའ་ཚོར་ཕུལཝ་ཨིན། དེ་བཟུམ་སྦེ། ཆོས་ཀྱི་དབུ་ཁྲིད་དམ་པ། སྐྱབས་རྗེ་རྗེ་མཁན་རིན་པོ་ཆེ་མཆོག་གི་དབུ་ཁྲིད་ཐོག་ལུ། གཞུང་གྲྭ་ཚང་དང་རབ་སྡེ་བཤད་གྲྭ། སྒོམ་སྡེ་སྒྲུབ་སྡེ་ཚུ་གིས་རྒྱལ་ཁབ་ཀྱི་དོན་ལུ་དུས་རྒྱུན་དུ་སྐུ་རིམ་བསམ་གྱིས་མི་ཁྱབ་པ་གནང་དང་གནང་བཞིན་ཡོད་པའི་ཁར། ལྷག་པར་དུ་ཡང་འཕྲལ་ཁམས་སྐྱབས་རྗེ་རིན་པོ་ཆེ་མཆོག་གིས་བཀྲ་ཤིས་ཆོས་རྫོང་གི་རྟེན་འབྲེལ་ཐང་ནང་སྦེ། མགོན་པོ་ཚེ་དཔག་མེད་ཀྱི་སྐུ་རིམ་དང། མི་གཡང་ཁུག་གནང་མི་དེ་ལུ་བསམ་གྱིས་མི་ཁྱབ་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན། མཇུག་མ་བསྡུ་བའི་ཧེ་མ། མི་དབང་མངའ་བདག་རིན་པོ་ཆེ་མཆོག་གིས་ང་བཅས་ལྡོག་ཕྱོགས་ཚོགས་པ་ལུ། དུས་རྒྱུན་དུ་བཀའ་སློབ་དང་ལམ་སྟོན་གནངམ་མ་ཚད། དམིགས་བསལ་གྱི་ཐུགས་ངེས་རང་གི་བཀའ་སློབ་ཡང་གནངམ་ལས་བརྟེན། མི་དབང་མངའ་བདག་རིན་པོ་ཆེ་མཆོག་གི་དཀྱིལ་འཁོར་ནང། ང་བཅས་ལྡོག་ཕྱོགས་ཚོགས་པ་དང་གཞུང་སྐྱོང་ཚོགས་པ་གཉིས། དཀྱིལ་འཁོར་གཅིག་གི་ལྷ་ཚོགས་བཟུམ་སྦེ་གཅིག་མཐུན་དང་གཅིག་སྒྲིལ་གྱི་ཐོག་ལས། ཕྱག་ཕྱིད་ཞུ་ནི་གི་གོ་སྐབས་ཐོབ་ལས་བརྟེན།

འབྲུག་མི་ཡོངས་ཀྱི་སྐྱབས་དང་མགོན་སྦེ་གྱུར་བཅུག་ཅིག་ཟེར་བའི་གི་སྨོན་ལམ། དད་དམ་གཙང་མའི་སྒོ་ལས་གུས་བཏུད་དང་བཅས་པའི་ཕུལཝ་ཨིན་ཟེར་ཞུ་ནི་ལགས། ཆོས་ཀྱི་རྒྱལ་སྲིད་ཆོས་བཞིན་སྐྱོང་བ་བཞིན། མི་དབང་ཆབ་སྲིད་མངའ་ཐང་དགུང་དུ་འཕྱུར། འབངས་རྣམས་བདེ་སྐྱིད་དཔལ་ལ་ལོངས་སྤྱོད་ནས། དཔལ་ལྡན་འབྲུག་པའི་བསྟན་པ་རྒྱས་གྱུར་ཅིག། བཀའ་དྲིན་ཆེ།

འབྲུག་གི་སྤྱི་ཚོགས་གསུམ་པའི་ཚོགས་ཐེངས་བཅུ་པ་མཇུག་བསྡུ་བའི་རྟེན་འབྲེལ་མཛད་སྒོ་ནང། མི་དབང་ཆོས་རྒྱལ་རིན་པོ་ཆེ་མཆོག་ཐུགས་བརྩེ་བས་གཟིགས་ཏེ་བྱོན་གནང་མི་དེ་ལུ་སྤྱི་ཚོགས་ཀྱི་འཐུས་མི་ཡོངས་དང་ཚོགས་དཔོན་ང་རའི་ཧོངས་ལས་སྒོ་གསུམ་གུས་པ་ཆེན་མོ་དང་བཅས་ཏེ་བྱོན་པ་ལེགས་སོ་ཕུལ་ནི་དང་བཀའ་དྲིན་ཆེ་ཟེར་ཞུ་ནི་ཨིན། རྗེ་བཙུན་སྒྲོལ་མ་ཡི་རྣམ་སྤྲུལ་མི་དབང་རྒྱལ་བཙུན་མཆོག་གིས་གཙོས་པའི་སྐུ་འཁོར་ལྷན་རྒྱས་ཡོངས་དང་གཞུང་གི་ཆེས་མཐོའི་དཔོན་ཁག་དང་དཔོན་ཁག་བགྲེསཔ་དེ་ལས་ཕྱི་འབྲེལ་གྱི་དོན་གཅོད་སྐུ་ཚབ་ཚུ་དང་སློབ་གྲྭ་ཁག་གི་སློབ་ཕྲུག་ཚུ་ལུ་ཡང་བྱོན་པ་ལེགས་སོ་ཕུལ་ནི་ཨིན་ང་བཅས་རའི་ལུགས་གཉིས་བསྟན་སྲིད་ཀྱི་མངའ་བདག་མི་དབང་ཆོས་རྒྱལ་རིན་པོ་ཆེ་མཆོག་རྒྱལ་ཁབ་ཆབ་སྲིད་འཛིན་སྐྱོང་དང་རྒྱལ་ཁབ་འབངས་ཀྱི་མཐའ་དོན་གཟིགས་ནི་ལས་ལྷག་སྟེ་སྤྱི་ཚོགས་ལུ་ཐུགས་བརྩེ་བས་གཟིགས་ཏེ་ཚོགས་ཐེངས་དང་པ་ལས་བཅུ་པ་ཚུན་གྱི་ནང་འཁོད། འགོ་བཙུགས་པའི་རྟེན་འབྲེལ་དང་མཇུག་བསྡུ་བའི་མཛད་རིམ་ཚུ་ནང། འབྱོན་གནང་པ་གིས་མ་ཚད། སྤྱི་ཚོགས་ལུ་དུས་དང་དུས་སུ་དགོས་མཁོ་བའི་གྱི་བཀའ་སློབ་དང་ཞལ་བཀོད་ལམ་སྟོན་མཛད་གནང་མི་དེ་ལུ། སྤྱི་ཚོགས་ཀྱི་འཐུས་མི་ཡོངས་དང་ཚོགས་དཔོན་ང་ར་ཡི་ཧོང་ལས། ནམ་ཡང་བརྗེད་པ་འཕངས་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན་ཟེར་ཞུ་ནི་ཨིན་ལགས། སྤྱི་ཚོགས་ཀྱི་སྤྱི་ཚོགས་ཀྱི་ཉི་ཟླ་མི་དབང་མངའ་བདག་རིན་པོ་ཆེ་ཡི་ཞབས་ལས།

རྒྱལ་ཁབ་ནང་འབྱུང་བཞིའི་གློ་བུར་གྱི་རྐྱེན་ངན་ག་དེ་སྦེ་བྱུང་སྟེ་འབད་རུང་མི་དབང་མཆོག་གི་བཀའ་དྲིན་ལས་བརྟེན། མི་སེར་ཚུ་ཅག་དུས་ཐབས་མ་དགོ་པར་ཐུགས་བརྩེ་བ་གི་སྒོ་ལས་སྐྱིད་སྡུག་ཚུ་གཟིགས་གནང་མི་དེ་ལུ་སྤྱི་ཚོགས་ཀྱི་ཧོང་ལས་བཀའ་དྲིན་དགའ་ཚོར་ཕུལཝ་ཨིན་ཟེར་ཞུ་ནི་ཨིན་ལགས། དེ་ལས་འབྲུག་མི་ཡོངས་ཀྱི་ཕན་ཐབས་ལུ་ཐུགས་བརྩེ་བས་གཟིགས་ཏེ། སྨན་བཅོས་ཀྱི་ཞབས་ཏོག་ཚུ་རིན་མེད་སྟོང་པར་གནང་བའི་གུ།

རྒྱལ་སྲུང་གི་གཞི་བཙུགས་ཀྱི་ལས་རིམ་དེ། མི་དབང་མཆོག་གི་ཐུགས་བཞེད་བཞིན་དུ་འགྲུབ་ཚུགས་པའི་བཀྲ་ཤིས་སྨོན་ལམ་ང་བཅས་སྤྱི་ཚོགས་ཀྱི་ཧོང་ལས་ཕུལ་ནི་ཨིན་ཟེར་ཞུ་ནི་ཨིན་ལགས། ང་བཅས་ར་འབྲུག་མི་ཚུ་གི་ཧོང་ལས་མི་དབང་མངའ་བདག་རིན་པོ་ཆེ་མཆོག་ལུ་སེམས་ཀྱི་གཏིང་ལས་ར་གུས་ཞབས་གུས་ཞབས་དང་ཡིད་ཆེས་ཕུལ་དགོ་མི་དེ་ཡང་འཛམ་གླིང་ནང་ག་ནི་བ་ཚུབ་དྲག་ཅན་གྱི་ནད་ཡམས་བྱུངམ་པའི་སྐབས། རྒྱལ་ཁབ་ཞིང་ཁ་ལས་པར་མི་ཚེ་ཁྲི་ཕྲག་ལས་བསྐྱེད་དེ་གཙོས་ཚེ་སྲོག་རྒྱང་འབུད་ཀྱི་རྣམ་འགྲེལ་ལོ། མི་བ་ལྔ་ཞབས་ཕྱུག་གྲུ་མོའི་གཡུང་ལོ་ཐུ་ཙེ་བིག་གི་སྒོ་ལས། སྐུ་བོ་བ་རྒྱལ་བོ་ལོ་མ་གཟིགས་པ། ནམ་ཉིན་ནུབ་སྨད་པ་ཐུ་ཚ་བྱ་ཞེས། ས་མཚམས་དང་གྲོང་གསེབ་ད་གཟུགས་ན་ལས་བ་གཟིགས་བཞི་བརྣག། ནད་ཡམས་གཡོན་སྐུ་རྒྱུད་དོན་ལོ། ཐབས་ལམ་རྣམ་པ་སྣ་ཚོགས་མཛད་གནང་པའི་གིས་མ་ཚད་སྨན་བཅོས་རིམ་གྲོ་དང་བཟློག་ཐབས་ཚུ་ག་ནི་བ་རྒྱ་ཆེཝ་སྦེ་མཛད་གནང་མི་གི་བཀའ་དྲིན་ལས་བརྟེན། འབྲུག་མི་བུ་རྡོག་གཅིག་གི་ཚེ་སྲོག་ལུ་ཡང་གནོད་པ་མ་བྱུང་བར་འབྲུག་རྒྱལ་ཁབ་འདི། འཛམ་གླིང་ནང་དཔེ་སྟོན་ཅན་ཅིག་སྦེ་བཟོ་གནང་མི་འདི་ལུ་ནམ་ཡང་བརྗེད་པ་འཕངས་པའི་བཀའ་དྲིན་དགའ་ཚོར་ང་བཅས་སྤྱི་ཚོགས་ཀྱི་ཧོང་ལས་ཕུལཝ་ཨིན་ཟེར་ཞུ་ནི་ཨིན་ལགས། རྒྱལ་ཁབ་ནང་ཞི་གཡོགཔ་ལེགས་སྒྱུར་གྱི་སྐབས། མི་བ་མངའ་བདག་རིན་པོ་ཆེ་ཡི་ཞབས་ལས། བཞི་ཡོབ་དང་བྲག་ཁ་གསུམ་གྱི་དམག་སྡེ་ཚུགས་ཀྱིས་འཚོ་བའི་འཕེན་ཐབས་བསླུ། ཐུགས་ཀྱི་བརྩེ་བས་གཟིགས་ཏེ། སྙུད་ཕོ་ཡར་སྲིང་པོར་ཕྱི་ཐོ་ཐོ་བའི་སྣང་མེད་བདེ་གི་གོང་བུ་ཆབ་ཆབ་ཀྱི་འཚོ་བའི་གནས་སྟངས། ཡར་སྒྲ་བཏང་ནི་བཏང་བ་གིས་མ་ཚད། ཕྱག་བཞུ་ནི་ན་སེམས་ཤུབ་བོང་བེར་བཞུ་བདེ་སྡུག་སྲི་ཞུ་ནི། དེ་ལོ་སྤྱི་གཙུག་གི་ཧོན་ལས་བཀའ་དྲིན་ཆེ་སྲི་ཞུ་ནི་ལ།

བརྗེ་སོར་མཛད་གནང་བའི་ཁར་ལུ། འཕྲལ་ཁམས་ཅིག་ཁར་མི་དམངས་ལུ། དར་ཁྱབ་ཤུགས་སྦེ་ར་སོང་ཡོད་པའི་དགེ་ལེགས་ཕུག་ཁྲོམ་ཆེན Mega City གཞི་བཙུགས་ཀྱི་ཐུགས་ཀྱི་དགོངས་བཞེད་དང་ལས་འཆར་ཚུ་བར་ཆད་མེད་པར་མཐར་འཁྱོལ་ཅན་སྦེ་གྲུབ་ཚུགས་པའི་བཀྲ་ཤིས་རེ་སྨོན་སྤྱི་ཚོགས་ཀྱི་ཧོངས་ལས་ཕུལཝ་ཨིན་ཟེར་ཞུ་ནི་ཨིན་ལགས། ཆོས་ཀྱི་དབུ་ཁྲིད་དམ་པ་སྐྱབས་རྗེ་རིན་པོ་ཆེ་མཆོག་དང་གཞུང་གྲྭ་ཚང་ལྟེ་བ་གིས་གཙོས་པའི་ཆོས་སྡེ་ཁག་གི་བླ་སློབ་མཁན་སྤྲུལ་ཡོངས་ཀྱིས་སྤྱིར་འཛམ་གླིང་རྒྱལ་ཁབ་ཀྱི་ཞི་བདེ་དང་ལྷག་པར་འབྲུག་རྒྱལ་ཁབ་དང་མི་སེར་ཡོངས་ཀྱི་ཕན་ཐབས་ལུ། སྐུ་རིམ་དང། བཀའ་ཆོས་དབང་བསྐུར། མཆོད་ཆོག་གི་ལས་རིམ་ཚུ་ཟབ་ཆེ་ཏོག་ཏོ་སྦེ་སྒྲུབ་གནང་མི་དེ་དང། དེ་གི་ནང་དོན་གཉིས་ལས་འབྲུག་རྒྱལ་ཁབ་ནང་ནད་ཡམས་ཐོན་མི་གི་ནམ་དུས་ལུ་ག་ནི་བ་ནུས་བཅུད་ཆེ་བའི་ཆོས་སྲུང་ལུ་འཕྲིན་བཅོལ་དང་བཟློག་པ་རིམ་གྲོ་ཚུ་དུས་དང་དུས་སུ་རྒྱས་ཤིང་རྒྱས་པར་སྒྲུབ་གནང་མི་དེ་ལུ་སྤྱི་ཚོགས་ཀྱི་ཧོངས་ལས་ཁ་ཐུག་ལས། སྐྱབས་རྗེ་རིན་པོ་ཆེ་དང་པྲ་ཚ་ཆོས་འདུལ་གཡང་ལོ་བསམ་སྦྱོར་ལས་འདས་པའི་བཀའ་ཁྲི་དགའ་བསུ་ཕེའུ་ཨིན་སི་ཤུ་ནས་ཡིན་ལ། དེ་ལྟར་དགྲ་བོ་པད་མི་ཧོ་ཀུ་སྐུ་འཁོར་ལྷན་རྒྱས་ཡོངས་དང་གཞུང་གི་བློན་ཆེ། གི་གཙོས་པའི། ལྷན་རྒྱས་གཞུང་ཚོགས་དང་བཞི་ཡོབ། དེ་ལས། བྲག་དཀར་གསུམ་གྱི་དམག་སྡེ་དང། དེ་གསུམ་ས་གནས་གཞུང་གི་གོ་ཁྲིབས་ཚུགས་དང་གེར་སྡེ། བཙུགས་སྡེ་དང་བདའ་བཅུབ་སྡེ་ཚུགས་ཀྱི་སྡེ་ཚུགས་ཀྱི་ཡང། རྒྱལ་ཁབ་ནང་ག་ནི་བ་གདུག་རྩུབ་ཆེ་བའི་ནད་ཡམས་ཐོན་པའི་སྐབས་ལུ། ཉལ་ལོང་ཆགས་ལོང་མེད་པར་མི་སེར་གྱི་ཞབས་ཏོག་ཅི་དྲག་གང་དྲག་སྦེ་ཞུ་གནང་མི་དེ་ལུ་ཡང་སྤྱི་ཚོགས་ཀྱི་ཧོངས་ལས་ཡིད་ཆེས་ཉེ་རང་གི་བཀའ་དྲི་དགའ་ཚོ། བཀའ་དྲིན་དགའ་ཚོར་ཞུ་ནི་ཨིན། དེ་ལས་མཐུན་གཤིས་ཅན་གྱི་ཁྱིམ་མཚེས་རྒྱལ་ཁབ་དང། དག་སྣང་ཅན་གྱི་རྒྱལ་སྤྱིའི་ལས་སྡེ་ཚུ་གིས། འབྲུག་གི་མི་སྡེ་གོང་འཕེལ་གྱི་དོན་ལུ་འཆར་གཞི་བཅུ་གཉིས་པའི་ནང་གནང་སྦྱིན་གྱི་མ་དངུལ་དང་གཞན་དགོས་མཁོ་གི་མ་དངུལ་གྱི་གྲོགས་རམ་འབོར་ཆེ་ཏོག་ཏོ་སྦེ་མཛད་གནང་མི་དེ་ལུ་ཡང་སྤྱི་ཚོགས་ཀྱི་ཧོངས་ལས་བཀའ་དྲིན་ཆེ་ཟེར་ཞུ་ནི་ཨིན། འབྲུག་གི་ཞི་བདེའི་དམག་སྡེ་དམག་མི་སྡེ་ཁག Peacekeeping Force གིས Central African Republic ནང་རྒྱལ་ཁབ་ཀྱི་ཞི་བདེ་དང་རྩ་བརྟན་བཟོ་ནིའི་ཞབས་ཏོག་ཅི་དྲག་གང་དྲག་སྦེ་ཞུཝ་ལས་བརྟེན། འཛམ་གླིང་སྤྱི་ཚོགས་ཀྱི་རྟགས་མ་ཐོབ་མི་དེ་ལུ་ང་བཅས་སྤྱི་ཚོགས་ཀྱི་ཧོངས་ལས་བཀྲ་ཤིས་བདེ་ལེགས་དང་བཀའ་དྲིན་དགའ་ཚོར་ཡོད། ད་རེས་སྲིད་ཁྲི་རྩ་བ་ལས་གོ་སྐབས་ཅིག་ཞུ་སྟེ་འབད་ཁྲིམས་བཟོ་ལྷན་སྡེའི་གྲུབ་འབྲས་མདོར་བསྡུས་ཅིག་མི་དམངས་ལུ་སྙན་སེང་ཞུ་བ་ཅིན། མི་དབང་མངའ་བདག་རིན་པོ་ཆེའི་དབུ་ཁྲིད་བཟང་པོའི་འོག་འབྲུག་གི་སྤྱི་ཚོགས་གསུམ་པའི་གནས་ཡུན་ལོ་ལྔ་གི་ནང་འཁོད་འབྲུག་གི་རྩ་ཁྲིམས་ཆེན་མོ་ཡི་དགོངས་དོན་དང་འཁྲིལ། ཁྲིམས་བཟོའི་ལྷན་སྡེ་ཡི་འགན་འཁུར་སྒྲུབ་ཐབས་ལུ་ད་རེས་ཀྱི་ཚོགས་ཐེངས་འདི་བརྩིཝ་ད་རྒྱལ་ཡོངས་ཚོགས་འདུ་ཡི་ཚོགས་ཐེངས་བཅུ་པ་ཚོགསཔ་ཨིན་ཟེར་ཞུ་ནི་ཨིན། ཚོགས་ཐེངས་བཅུ་པ་ཚུན་གྱི་ནང་འཁོད་རྒྱལ་ཡོངས་ཚོགས་འདུ་དང་སྤྱི་ཚོགས་ཀྱི་ཧོངས་ལས། བཅའ་ཁྲིམས་གསརཔ་བཞེངས་ནི་ལས་ལྷག་སྟེ། རྙིངམ་ཚུ་མཛེས་སྒྲིག་དང་འཕྲི་སྣོན་འབད་དེ

ཙོག་ཐུར་སྒྲུབ་སྣང་མེད་དེ་ལོ་སེམས་ཀྱི་གདིང་ལས་ར་བཀའ་དྲིན་ཆེ་སུ་ཞུ་ནི་དང་འབྲེལ། ཙག་ཐུར་སྒྲུབ་སྣང་མེད། བཀའ་དྲིན་ཆེ་སུ་ཞུ་ནི་དང་འབྲེལ། འབྲུག་མཉམ་རུ་ཚོགས་བོད་ཀྱི་ཧུང་ལེ་བེ་རུ་ང་ར་ཚོགས་དཔོན་གྱིས་མི་ངོམས་པའི་མྱོས་རྫུན་སྒྲུབ་མིན་དང་བསྟུན། དགེ་སློང་ཚོགས་འདུ་ཡི་འཐུས་མི་ཟུར་གྱི་ཡང་ཚོགས་དཔོན་པས་ཙག་ཐུར་སྒྲུབ་སྣང་མེད་དེ་ལོ་བཀའ་དྲིན་ཆེ་སུ་ཞུ་ནི་དང། ཙག་ཐུར་སྒྲུབ་པའི་ཤུལ་ལོ་མི་བ་ང་རྡོ་རིན་པོ་ཆེ་སྲིད་ཁྲིའི་རྩ་བ་ལས། ཐུགས་དེད་ཀྱི་ཚོགས་ཀུན་གྱིས་བདག་གི་སྣང་མེད་དེ། ང་རང་ཡི་མི་ཚེ་འདི་ན་ནམ་ཡང་བརྗེད་པར་ཕངས་པའི་བདུད་དཀྱིལ་ཟམ་གྱི་འཇོམས་ལས་བསྟན། མི་དབང་ལྔ་དུ་རིན་པོ་ཆེ་ཆོས་ལུགས་སེམས་ཀྱི་གདིང་ལས་ར་དཀར་གྲི་དཀར་ཚོ་ཕི་ཝིའི་སེར་ཤུལ་ནས་ཡིན་ལ། ང་རང་གི་ཧུང་ལེ་བེ་རོ་དགེ་སློང་ཚོགས་འདུ་གྱི་གོ་ཁྲིབ་ལྕི་བས་སྤྱི་ཚོགས་ཀྱི་མཛད་རིམ་ཚུལ་དགོ་བྲིན་ཐབས་བདེ་ཆགས་བཞུ་བའི་སྐབས། འབྲུག་གི་རྩ་ཁྲིམས་ཆེན་མོ་དང་རྒྱལ་ཡོངས་ཚོགས་འདུ་ཡི་བཅའ་ཁྲིམས་ཀྱི་དགོངས་དོན་ཚུ་ལས་འགལ་བ་མེད་པར། ཕྱག་ཕྱིད་ཞུ་བའི་གྱི་ཚོར་སྣང་བྱུང་དེ་ར་འབད་རུང། འཕྲལ་འཕྲལ་སྐབས་མ་ཤེས་མ་མཐོང་པའི་དབང་གིས། འགལ་བ་དུམ་གྲ་རེ་བྱུང་བྱུངམ་འོང། དེ་ལུ་ཐུགས་ཀྱི་བཟོད་པ་བཞེས་གནང་ཟེར་ཞུ་ནི། མངོན་པར་མཐོ་བའི་ཚོགས་ཁང་ཆེན་མོ་ཡི་གསེར་ཁྲི་རྩ་བ། ཚོགས་ཁང་གི་བྱ་རིམ་ཚུ་འཐུས་ཤོར་མེད་པར་འགོ་འདྲེན་འཐབ་ཚུགས་མི་དེ། གཙོ་བོ་ར་མི་དབང་མངའ་བདག་རིན་པོ་ཆེ་ཡབ་མེས་གཉིས་ཀྱི་ཞབས་ལས། ཐུགས་བརྩེ་བའི་ཞལ་བཀོད་དང་བཀའ་སློབ་བཟངམ་གནང་མི་ལས་བརྟེན་ཏེ་ཨིན་ཟེར་ཞུ་ནི་ཨིན། འདི་ལུ་བསམ་བརྗོད་ལས་འདས་པའི་བཀའ་དྲིན་དགའ་ཚོར་ཕུལཝ་ཨིན་ཟེར་ཞུ་ནི་ཨིན་ལགས། དེ་གུ་འབྲུག་གི་བློན་ཆེན་དང་ལྡོག་ཕྱོགས་འགོ་ཁྲིདཔ་གིས་གཙོས་པའི་བློན་པོ་ལྷན་རྒྱས་དང། རྒྱལ་ཡོངས་ཚོགས་སྡེ་གི་འཐུས་མི། རྒྱལ་ཡོངས་ཚོགས་སྡེ་གི་ཁྲི་འཛིན་དང། འཐུས་མི་ཡོངས་ཀྱི་རྒྱབ་སྐྱོར་དང་མཉམ་འབྲེལ་ལས་བརྟེན། ཚོགས་ཐེངས་དང་པ་ལས་བཅུ་པ་ཚུན་རྐྱེན་བར་ཆད་མེད་པར། མཐར་འཁྱོལ་ཅན་སྦེ་མཇུག་བསྡུ་ཚུགས་མི་དེ་ལུ། སྤྱི་ཚོགས་ཀྱི་འཐུས་མི་ཡོངས་ལུ་ཡང་ཧིང་ལས་ར་བཀའ་དྲིན་ཆེ་ཟེར་ཞུ་ནི། སྤྱི་ཚོགས་གསུམ་པའི་གནས་ཡུན་འདི་ནང་ཚོགས་ཐེངས་རིམ་པ་བཞིན་དུ་འཚོགས་པའི་སྐབས། རྒྱལ་ཡོངས་ཚོགས་ཁང་ནང་ཡོད་པའི་ཅ་ཆས་དང་མཁོ་སྒྲུབ་ལས་ཚན་གྱིས་ཕྱི་ནང་གཉིས་ཀྱི་བཅའ་སྒྲིག་ཚུ་རྒྱབ་སྐྱོར་མཛད་གནང་བའི་གུ་རྒྱལ་གཞུང་འབྲུག་གི་འགག་སྡེ་གིས་སྲུང་སྐྱོབ་ཀྱི་འགན་འཁུར་ཚུ་བྲིས་འདུས་པའི་ཕྱག་ཞུ་བརྡ་བརྒྱུད་ཚུ་གིས་ཡང་ཚོགས་ཁང་གི་བྱ་རིམ་ཚུ་མི་དམངས་ལུ་གོ་བརྡ་སྤེལ་ནི། དེ་ལས་ཚོགས་འདུ་གི་དྲུང་ཆེན་ཡིག་ཚང་གི་ཧོངས་ལས་འབད་རུང། མཐུན་རྐྱེན་གྱི་ཞབས་ཏོག་དང་དགོས་མཁོ་བའི་གྱི་རྒྱབ་སྐྱོར་ཚུ་ལེགས་ཤོམ་འབད་མཛད་གནང་མི་དེ་ལུ་ཡང་བཀའ་དྲིན་དགའ་ཚོར་ཡོད། ད་མཇུག་ར་དད་དམ་ཅན་གྱི་འབྲུག་པའི་མི་སེར་ཡོངས་ཀྱི་གོ་ཐོས་ཀྱི་སྒོམ། སྐྱིད་སྡུག་གི་ཕམ་མི་དབང་མངའ་བདག་རིན་པོ་ཆེ་ཡབ་མེས་སྲས་གསུམ་གྱིས་གཙོས་པའི་སྐུ་འཁོར་ལྷན་རྒྱས་ཡོངས་དང། སྐྱབས་རྗེ་རིན་པོ་ཆེ་མཆོག་གིས་གཙོས་པའི་བླ་སློབ་མཁན་སྤྲུལ་ཡོངས་ཀྱི་སྐུ་ཚེ་ཞབས་པད་བརྟན། མཛད་པ་འཕྲིན་ལས་དར་ཞིང་རྒྱས་ཐབས་ཀྱིས་མ་ཚད་པ། མི་དབང་མངའ་བདག་རིན་པོ་ཆེ་མཆོག། སྐུ་ཚེ་བསྐལ་བརྒྱར་འཚོ་ཞིང་གཞེས། ཐབས་ལུ་ཞབས་བརྟན་དང་བཀྲ་ཤིས་སྨོན་ལམ་འདི་འཐུས་མི་ཡོངས་ཀྱིས་མགྲིན་དབྱངས་གཅིག་གི་ཐོག་ལས་གསེར་ཁྲིའི་རྩ་བར་ཕུལ་ནི་ཡིན།

ལྷ་ས། ད་ད་རེས་འབྲུག་གི་སྤྱི་ཚོགས་གསུམ་པའི་རྒྱལ་ཡོངས་ཚོགས་འདུ་གི་ཚོགས་ཐེངས་བཅུ་པ། གི་དེ་ལྟར་མཇུག་བསྡུ་གི་མཛད་སྒོ་གི་རྟེན་འབྲེལ་གྱི་ལས་རིམ་འདི་དེ་ང་བཅས་ར་བཀའ་དྲིན་ཅན་གྱི་དེ་གནམ་གྱི་ལྷ་ཡུལ་དུང་ཕྱི་བྱང་ཆུབ་སེམས་དཔའི་རྣམ་འཕྲུལ་དེ་མི་དབང་མངའ་བདག་རིན་པོ་ཆེས་དབུ་བཞུགས་ཀྱིས་ཐོག་ལས་པའི་ཐུགས་བརྟག་མཛད་གནང་སྟེ་དགེ་བའི་གཡུ་ཡི་སྲི་ཞུ་གནང་ཡིན་ལ། ད་སྔ་སྦྱར་ར་གྱི་དེ་དག་འབྲུག་གི་སྤྱི་ཟུར་གསུམ་པའི་དགེ་སློང་ཚོགས་འདུ་གྱི་ཚོགས་ཐེངས་དེ།

དེ་མི་དབང་མངའ་བདག་རིན་པོ་ཆེའི་དབུ་བཞུགས་ཀྱི་ཐོག་ལས་དེ་མཛད་གནང་སྟེ་གི་འབད་ཡོདཔ་ཨིན་ཟེར་ཞུ་ནི་ཡིན་ལ། ད་ང་བཅས་ར་མི་དབང་མངའ་བདག་རིན་པོ་ཆེ་གི་དེ་ཐུགས་ཀྱི་བརྩེ་བས་གཟིགས་ཏེ་གི་འབད་དེ་ལྟ་འགོ་ཚུགས་ཀྱི་མཛད་སྒོ་གི་རྟེན་འབྲེལ་གྱི་ལས་རིམ་དང་མཇུག་བསྡུ་གི་མཛད་སྒོ་གི་རྟེན་འབྲེལ་གྱི་ལས་རིམ་ནང་ལུ་ཨ་རྟག་ར་དེ་ལྟ་དབུ་བཞུགས་མཛད་གནང་བཞིན་དུ་ཡོདཔ་ཨིན་ཟེར་ཞུ་ནི་ཡིན་ལ།

ད་ད་རེས་ཀྱི་དེའི་འབྲོག་ཆུའི་འབོ་བ་ཅན་དེ་དང་ད་ད་རེས་ཀྱི་དེའི་གཞུང་སྐྱོང་མཛད་བཞིན་དུ་ཡོད་པའི་གི་འབྲུག་མཉམ་རུབ་ཚོགས་པ་ཀྱི་དེ་གནས་ཡུན་དེ་ཡང་ད་ད་ནི་ཀྱི་ད་མཇུག་ལས་དེ་ད་ཚང་ནི་ཨིན་པས་ཟེར་ཞུ་ནི་དེ་ད་རེས་ཀྱི་དེ་ཚོགས་ཐེངས་དེའི་འབྲོག་ཆུའི་འབོ་བ་ཅན་དེ་ད་ཚོགས་ཐེངས་དང་པ་ལས་ཚོགས་ཐེངས་བཅུ་པ་བེའུ་ད་རུ་ཚོགས་ཐེངས་བཅུ་པ་བཅུ་ཡིན་ཟེར་ཞུ་ནི་ལ་ད་ནི་བེའུ་བེའུ་ད་རུ་བེ་རིམ་ཟིན་མི་བྱ་ཆབ་ཀྱི་བེ་དེ་ག་ར་འབད་རུང་ད་རེས་ཚེ་ཚད་ཀྱི་རིང་ལུ་གསུང་འགྲེལ་ག་ཅི་གནང་དེའི་ཀ་སྲི་ཞུ་སབ་ག་ཅི་ཙམ་གནང་དེའི་ཀ་དཔྱད་ཡིག་དང་ཁྲིམས་ཡིག་བཞིན་དུ་ཚུལ་ལུགས

འདས་པའི་བྷི་ཏི་ག་ར་འབད་རུང་འགྱོད་པ་ཅིག་མི་འདུག་ཟེར་ཞུ་ནི་ལ་ད་ནི་བས་བུག་ད་ལུག་ད་ང་བཅས་ར་ཡང་ཁ་ཐུག་ལས་ཐུགས་ཀྱི་དགོངས་བཞེད་དེ་སྒྲུབ་ནི་ལུ་ཙི་ཅབ་སྒྲོག་ཅུ་འབད་བ་ཅིན་ད་ལེགས་ཤོམ་ཨིན་པས་ཟེར་ཞུ་ནི་ད་ནི་བས་བུག་ད་ལུག་ད་ང་བཅས་ར་འཐུས་མི་ག་ར་གི་ཁ་ཐུག་ལས་མི་དབང་མངའ་བདག་རིན་པོ་ཆེ་གི་ཐུགས་ཀྱི་དགོངས་ནི་ཐུགས་ཀྱི་དགོངས་བཞེད་སྒྲུབ་ནི་གི་དེ་ད་བཙན་གོབ་དེ་ཁག་ཆེ་ཟེར་ཞུ་ནི་ལ་ད་རེ་གི་ད་ལས་རིམ་དེ་ཨ་ནིམ་བྱེད་པའི་གྲོས་གནང་མིན་ཟེར་ཞུ་ནི་ག་ར་ལུག་ད་ལས་རིམ་ཟིན་གནང་མིན།